གོང་གི་ལེ་ཚན་དེ་མཐུན་འགྱུར་སྦྱར་མཁན་ཨོ་སི་ཁྲུ་ལི་ཡ་ཡི་རྒྱལ་ཡོངས་གཙུག་ལག་སློབ་གཉེར་ཁང་ཡིན་པ་རེད། གསན་མཁན་རྣམ་པ་ཡོངས་ལ་དགུང་ཁམས་བཟང། ཕྱི་ལོ་ཉིས་སྟོང་ཉི་ཤུ་ཟླ་བ་གསུམ་པའི་ཚེས་ལྔ་རེས་གཟའ་ཕུར་བུ་ཉིན་གནས་ཚུལ་ཐོན་པར་ལྟར་ན། COVID 19 ཏོག་དབྱིབས་ཀྱི་ནད་ཡམས་འཛམ་གླིང་ཡུལ་གྲུ་ཁག་བདུན་ཅུ་དོན་དྲུག་ནང་ཁྱབ་ཡོད་པ་དང། ཨོ་སི་ཁྲི་ལི་ཡའི་ནང་ནད་པ་གྲངས་བཞི་བཅུ་ཞེ་གསུམ་ཙམ་ཡོད་པ་ཐོན་ཡོད་འདུག། སྤྱིར་ཨོ་སི་ཀྲི་ལི་ཡའི་ནད་པ་མང་ཆེ་བ་རྒྱལ་ཁབ་ཕྱི་ལ་བསྐྱོད་ནས་ནད་དེ་འགོས་ཡོད་ཀྱང། ཉེ་ཆར་ཕྱི་བསྐྱོད་ཅི་ཡང་བྱས་མེད་པའི་ནད་པ་གཉིས་ཐོན་ཡོད་པར་བརྟེན་ཁོང་གཉིས་ལ་ནད་དེ་ཇི་ལྟར་ཁྱབ་ཡོད་པ་རྩད་གཅོད་གནང་བཞིན་པ་ཡིན་འདུག་ཐེངས་འདིའི་ལེ་ཚན་ནང SBS བོད་སྐད་ཀྱིས་ཨོ་སི་ཀྲི་ལི་ཡའི་གནས་སྡོད་བོད་མི་ཁག་ཅིག་ལ་ཏོག་དབྱིབས་ནད་ཡམས་ཁྱབ་གདལ་སྐོར་བཅར་འདྲི་བརྒྱུད་བསམ་ཚུལ་བསྡུ་ལེན་ཞིག་བྱས་ཡོད་པ་དེ་ལྷན་རྒྱས་ཀྱིས་མུ་མཐུད་ནས་གསན་རོགས་གནང། ཐོག་མར་བོད་མི་འགའ་ཤས་ལ་ཨོ་སི་ཀྲི་ལི་ཡའི་ནང་ཏོག་དབྱིབས་ནད་ཁྱབ་གདལ་ཕྱིན་པར་སེམས་འཚབ་གང་ཙམ་ཡོད་མིན་དང་ཨོ་སི་ཀྲི་ལི་ཡའི་གཞུང་གི་ངོས་ནས་ནད་ཡམས་འགོག་སྲུང་ཆེད་གདོང་ལེན་གནང་ཚུལ་སྐོར་ཁོང་རྣམ་པས་དེ་ལྟར་གསུངས་སོང། ཨ་ནི་ད་ཨོ་སི་ཀྲི་ལི་ཡའི་གཞུང་གི་ངོས་ནས་ཡང་ད་ལྟ་དེའི་ཏོག་དབྱིབས་པའི་ན་ཚ་དེའི་སྐོར་ལ་ད་ཚུར་ཁྱབ་སྤེལ་ཡོང་ཡའི་སྔོན་འགོག་ཆེད་དུ་གདོང་ལེན་གནང་སྟངས་དེ་ད་ཅིག་བཙན་བྱོལ་དུ་ཚོར་ལྟ་ཅིག་བྱེད་འདོད་མཛད་པ་ལ་ལོགས་སུ་གླིང་ཕྲན་གཞན་པ་དེ་འདྲ་ལ་བཏང་གནང་ཨ་ནི་ཞིབ་འཇུག་གནང་དེ་འདྲ་བྱས་ན་ད་ཅིག་ད་ལྟ།

ད་ན་ཚ་དེ་ནི་འགོ་བཙུགས་བྱས་ད་ཟླ་བ་ཁ་ཤས་ཕྱིན་ཚར་བ། ཨ་ནི་ད་འདོད་མོས་ཐོས་ནས་དེ་འདྲའི་ཁྱབ་དུས་ཙམ་པ་དངངས་སྐྲག་དངོས་གནས་ཡོང་གི་འདུག་དངངས་སྐྲག་ཏན་ཏན་ཡོང་གི་འདུག་ཡིན་ན་ཡང་ད་ལྟ་ང་ཚོ་ལུང་པ་དེ་ད་ང་ཚོ་སྡོད་སའི་གི་ལུང་པ་དེ་ཆ་རྐྱེན་ཡག་པོ་ཞིག་ཡིན་དུས་ཙམ་པ་ཨ་ནི་ཁོ་ཚོས་ཀྱིས་ད། རྒྱ་ནག་ནས་གནམ་གྲུ་བཀག་འགོག་ཨ་ནི་ད་ལྟ་ཇེ་པན་ལ་ཡོད་སྐོས་ཀྱི་གྲུ་གཟིངས་སྒང་ནས་མི་སེར་འདི་ཚོ་ལེན་ཡག་དང་ཨ་ནི་རྒྱ་ནག་ནས་ཡོད་སྐྱོ་མི་ཨོ་སྟྲེ་ལི་ཡ་ཀྱི་མི་སེར་འདི་ཚོ་ལེན་དུས་ཙམ་པ་ཤར་རྒྱག་ད Christmas Island ནང་འཁྱེར་ཡོང་དགོས་ར་གླིང་ཕྲན་ཆུང་ཆུང་འདི་ལ་འཁྱེར་ཁོ་ཚོ་ཙམ་གཙང་རྒྱ་མ་ཆགས་བར་དུ་ཨ་ནི་མི་མང་དཀྱིལ་ལ་བཏང་གི་ཡོད་མ་རེད་འོ་འདི་གི་མཐུན་རྐྱེན་ཅིག་སྦྱར་དུས་ཙམ་པ་ལ་ཨ་ནི་གར་མོ་གར་བྱས་ནས་ང་ཚོའི་གི་གནས་སྟངས་འདི་ལྟར་འཛམ་བུ་གླིང་གཞན་པ་གི་ས་ཆ་འདི་ལས་དྲག་ཙམ་འདུག་བསམ་གི་འདུག། ད་ཨོ་སི་ཀྲི་ལི་ཡའི་ནང་ལོགས་ལ་སྤྱི་བཏང་ད་ནད་གཞི་དེ་ཁྱབ་ནས་ཕལ་ཆེར་ད་ཟླ་བ་ཁ་ཤས་ཅིག་གི་ནང་ལོགས་ལ་ཡ་ད་ཨོ་སི་ཀྲི་ལི་ཡ་གི་གཞུང་གི་ངོས་ནས་དེ་ལ་ཡང་ཨ་ནི་ལག་ལེན་ཨ་ནི་ཧང་སང་ཡག་པོ་བསྟར་བའི་དམིགས་བསལ་གི་ད་ལྟ་རྒྱ་ནག་ནང་ལོགས་ནས་ཚུར་ཨོ་སི་ཀྲི་ལི་ཡ་ཁོ་རང་ཚོ་གི་མི་སེར་ཚུར་འཐེན་བྱས་ད་ག་ནང་བཞིན་གི་ཨ་ནི་རྒྱ་ནག་ནང་ལོགས་ལ་ཡང་ཨ་ནི་མི་སེར་ཡིན་པ་གང་ཞིག་བྱས་ཨ་ནི་ཨོ་སི་ཀྲི་ལི་ཡའི་ནང་ལོགས་ལ་ཡ་ཚུར་སླེབས་ཡག་གི་དམ་དྲག་བྱས་དེ་ཚོ་ཨ་ནི་ཨོ་སི་ཀྲི་ལི་ཡའི་གཞུང་གི་ངོས་ནས་ཨ་ནི་ཅིག་དངོས་གནས་ལག་བསྟར་དེ་ཧང་སང་ཡང་གི་ད་ལུང་པ་གཞན་དང་མ་འདྲ་བའི་ད་ལུང་པ་གཅིག་ཁོ་རང་ཚོ་གི་ལག་བསྟར་ཡག་པོ་ཞེ་དྲག་ལག་བསྟར་སྔ་པོ་ཞེ་དྲག་གནང་བ་དེ་ང་རང་དོ་སྣང་བྱུང་ཟེར་བ། དེ་བཞིན་ནད་ཡམས་དེར་ད་ཆ་སྨན་བཅོས་མེད་པར་བརྟེན་ནད་གཞི་སྔོན་འགོག་ཤིན་ཏུ་ཧ་ཅང་གལ་ཆེན་པོ་ཆགས་ཡོད། ཨོ་སི་ཀྲི་ལི་ཡའི་འཕྲོད་བསྟེན་ལྷན་ཁང་གིས་ལམ་སྟོན་གནང་བར་གཞིགས་ན་རང་ཉིད་དང་རང་ཉིད་ཀྱི་ནང་མིར་ཏོག་དབྱིབས་ནད་ལས་འགོག་སྲུང་ཆེད་ལག་པ་ཡང་སེ་འཁྲུད་པ་དང་གློ་དང་ཧབ་སྦྲིད་བརྒྱབ་སྐབས་ཁ་བཀག་པ། མི་གཞན་དང་ཐད་ཀར་ལག་པ་མ་འཆང་བ་སོགས་ལམ་སྟོན་གནང་ཡོད་འདུག་དེར་བརྟེན་བོད་མི་དེ་དག་གིས་རང་ཉིད་དང་རང་ཉིད་ཀྱི་ནང་མིར་ནད་འགོག་སྲུང་སྐྱོབ་ཆེད་ལག་ལེན་ཇི་ལྟར་གནང་གི་ཡོད་པའི་སྐོར་དྲིས་སྐབས་ཁོང་རྣམ་པས་གསུངས་དོན། ད་ཡིན་ན་ལས་ང་རང་གིས་ཀྱི་ད་ཅིག་གར་སོང་ད་སོ་སོ་སྒེར་གྱི་ཁྱིམ་ཚང་ཐོག་ནས་ཅིག་གི་ད་སྡུག་གི་ན་ཚ་དེའི་ཐོག་ལ་སྔོན་འགོག་ཅིག་ཨ་ནི་མི་ཚོགས་དཀྱིལ་ལ་འགྲོ་གི་མེད།

ཡང་བོད་ནང་ལ་ཏོག་དབྱིབས་ནད་ཡམས་ཁྱབ་ཡོད་པའི་གནས་ཚུལ་ཐོན་ཡོད་ཀྱང་ནད་པའི་གྲངས་ཚད་དང་དེ་ཁྱབ་སའི་ས་གནས་སོགས་ཀྱི་གནས་སྟངས་ཇི་མ་ཇི་བཞིན་གྱི་གནས་ཚུལ་ཕྱི་ལ་རག་དཀའ་མོ་ཡོད་པ་ཡིན་འདུག་བོད་མི་དེ་དག་ལ་བོད་ནང་གི་གནས་སྟངས་སྐོར་སེམས་འཚབ་གང་འདྲ་ཡོད་མེད་དྲིས་པར་ཁོང་རྣམ་པས་གསུངས་དོན།

ཨ་ནི་རྒྱ་ནག་ལོ་དང་དེ་མིན་གྱི་གཅིག་སྤྱི་ཡོངས་ཀྱི་ཐོག་ནས་ད་གཅིག་གི་འཕྲོད་བསྟེན་གོ་རྟོགས་སྤེལ་ཡས་དང། ཨ་ནི་ང་རང་ཚོ་ཕོན་རྒྱག་དུས་སུ་སྐད་ཆ་བཤད་དང་བཤད་སོང་ན་ནི་ད་ལྟ་དངོས་ཚུལ་ནས་གཅིག་གི་གྲ་སྒྲིག་ནི་ཡག་པོ་རུ་བྱེད་ཀྱི་ཡོད་པའི་རྣམ་པ་རུ་བྱེད་འདུག། ད་གསར་འགྱུར་བརྒྱུད་ལམ་དེ་འདྲའི་ཁ་ནས་ད་ལྟ་བོད་ལ་ན་ཚ་དེ་ད་ས་ཆ་ཁ་ཤས་ལ་ཁྱབ་བཞག་ལབ་ཡ་དེ་འདྲ་ཞིག་གོ་སོང་མ་གཏོགས་གཞན་པའི། ངའི་ནང་དུ་ཆ་བཞག་པ་ཡིན་ན་ང་ཚོ་ངའི་ནང་ཡོད་ས་ས་ཆ་དེ་ཚོ་ལ་ད་ལྟ་ཁྱེད་ཀྱི་གོ་ཡ་མི་འདུག་ཡིན་ནའི་ཁོ་ཚོའི་གི་སྔོན་འགོག་རུ་བྱེད་བྱེད་ད་ལྟ་ནས་རྒྱ་ལོ་གསར་ལ་མི་ཕར་ཚུར་མགྲོན་འཁྲིད་མ་ཆོག་ཡ་དང་མི་ཕར་ཚུར་འཛོམས་བྱེད་བྱེད་ན་འཁྲབ་སྟོན་དེ་འདྲ་བྱེད་བྱེད་མ་ཆོག་ཡ་ཚང་མ་ལོ་གསར་སོ་སོའི་ནང་ལ་བཏང་སྟེ་དེ་འདྲ་གི་སྔོན་འགོག་བྱེད་གི་འདུག་ཡིན་ནའི་ཡང་ད་ལྟ་ངའི་ཕ་ཡུལ་ཡོད་ས་དེ་གཡས་གཡོན་ལ་འདི་ནད་འབུ་འདི་གི་ནད་ཡམས་ཅིག་སླེབས་མི་འདུག་ད་ལྟ།

བཟོས་བྱས་ནས་ད། གང་ལྟར་ནང་གི་ཕྱི་ལོགས་ནི་མར་ཐོན་ཆོག་གི་མེད། དེ་ལ་དུས་ཙམ་པ་ད་འཚོ་བ་དང་འཚོ་བ་རང་རེད་དམིགས་བསལ་གྱི་ནི་ཟས་ཀྱི་མཐུན་རྐྱེན་ཡིན་ནི་རེད་དེ་ཚོ་དཔེ་དཀོན་པོ་ཡིན་དུས་ཙམ་པ། ཨ་ནི་རང་བཞིན་མེད་པ་གི་ཨ་ཅིག་བོད་ནང་ལོགས་ལ་ཡོད་པའི་གི་ད་གང་ལྟར། མི་མང་མང་པོ་ཅིག་ལ་གྱོང་གུད་ཤུགས་ཆེན་པོ་ཅིག་ཐེབས་གོ་རེད་སེམས་གོ་དམིགས་བསལ་གྱི་ད། ཚོང་རྒྱག་མཁན་ཡིན་པ་ཡིན་ན་ད་ང་ཚོ་ང་རང་ཚོ་བཤད་མི་དགོས་པ་རེད་ཚོང་རྒྱག་མཁན་དེ་ཚོ་ཡིན་ན་ད་ཡོང་ཁུངས་འདི་ད། ས་ད་ཨ་ནི་ད་ཅིག་འབྲུ་རིགས་དེ་ཚོ་ནི་ཀླད་ཡིན་དུས་ཙམ་པ་མང་པོ་ཅིག་མ་ཚོང་བ་འདི་འདྲ་ཞིག་ལྷག་ནི།

ཨོ་སི་ཁྲུ་ལི་ཡ་ཡི་གཙུག་ལག་སློབ་གཉེར་ཁང་ཨང་དང་པོ་ཨོ་སི་ཁྲུ་ལི་ཡ་ཡི་རྒྱལ་ཡོངས་གཙུག་ལག་སློབ་གཉེར་ཁང་གི་དྲ་ཐོག་ནས་བོད་ཡིག་སློབ་ཁྲིད་གནང་གི་ཡོད་པ་རེད་བོད་ཡིག་སློབ་སྦྱོང་བྱེད་བཞིན་པའི་སྐབས་སུ་སློབ་སྦྱོང་དང་གཞན་ཡང་འགྲུལ་བཞུད་ཀྱི་གོ་སྐབས་ཡང་ཐེངས་གཅིག་བསྐྲུན་བཞིན་ཡོད་ཤེས་ཚད་འདྲ་མིན་གྱི་སློབ་ཕྲུག་ཚང་མ་ལ་བོད་ཡིག་སློབ་ཁྲིད་བྱེད་ཀྱི་ཡོད་པ་དང་དྲ་ཐོག་གི་སློབ་ཁྲིད་དེ་ནི་ཁྱེད་རང་ས་ཆ་གང་དུ་བསྡད་ཡོད་ཀྱང་སློབ་སྦྱོང་བྱེད་ཆོག་གི་ཡོད་པ་རེད་ཕྱི་ལོ་ཉིས་སྟོང་ཉེར་བཞི་ལོ་ཡི་སློབ་དུས་དང་པོ་ཡི་འཛུལ་ཞུགས་ཐོ་འགོད་དེ་བཞིན་ཕྱི་ཟླ་བཅུ་གཉིས་པའི་ནང་འགོ་འཛུགས་གནང་རྒྱུ་ཡིན་པ་རེད་ཞིབ་ཕྲ་ཡི་གནས་ཚུལ་ཁག་དྲ་ཚིགས་ཀྱི་ཁ་བྱང asiapacific། dot anu། dot edu། dot au།